ཆུང་ཆུང་རེད་གོ་ག་ཡེ་ཡོད་མ་རེད་སོང་སོ་ར་མ་བྱེད་ཀྱིན་མཐོང་ཆུང་མ་བྱེད་ཀྱིན་བསག་གང་ཐུབ་བྱེད་པ་ཡིན་ན། ཆུ་ཡི་ཐིགས་པ་བསགས་པ་ལ་བརྟེན་ནས་སྣོད་ཆེན་པོ་དེ་འདྲ་གང་འགྲོ་རེད་བ། དེ་ས་ཐིགས་པ་རེ་རེ་ནས་ཡར་བསགས་ཀྱིན་རྒྱ་མཚོ་ཆགས་ཡ། ཨ་དེ་བསམ་བློ་བཏང་བྱས་ནས་དགེ་བ་ཆུང་ཆུང་ཞིག་ཡིན་ན་མཐོང་ཆུང་མ་བྱས་ཀྱིན་བསག་གང་ཐུབ་བྱས་ནས་བསག་ཡ་དེ་ནི་གལ་ཆེན་པོ་ཡིན་པ་རེད། སྡིག་པ་ཆུང་ངུ་གཅིག་ཡིན་པ་ཡིན་ནའི་ཆུང་ངུ་གཅིག་རེད་ཟེར་ནས་ཁྱད་གསོད་མ་བྱེད་པ་བྱས། མཐོང་ཆུང་མ་བྱེད་ཀྱིན་དེ་རྣམ་སྨིན་གྱི་འབྲས་བུ་ཆེན་པོ་གཅིག་མྱོང་རྒྱུ་ཡོད་ཨ་སོ་སོ་རེད། ཀླུ་ཨེ་ལ་འདབ་ཀྱི།

ང་ཚོ་བདེ་བ་ཅན་གྱི་ཞིང་ཁམས་ནང་བཞུགས་སྡོད་མཁན་གྱི་བྱང་ཆུབ་སེམས་དཔའ་ཚོ་ཡང་མགོན་པོ་འོད་དཔག་མེད་ཀྱི་སྔོན་གྱི་སྨོན་ལམ་གྱི་ཚུལ་ལ་བརྟེན་ནས་ནི། བདེ་བ་ཅན་གྱི་ཞིང་ཁམས་དེ་ཉིད་དེ་གྲུབ་པ་རེད་དེ་བྱང་སེམས་རང་ཉིད་ཀྱིས་དེ་ནི་སྐྱེ་ཡས་ཀྱི་ཆ་ཤས་ཅིག་བསག་དགོས་སོ། ཆ་ཤས་ཅིག་མ་བསགས་ན་དེ་སྐྱེ་ཐུབ་མ་རེད་བ་སྤྱིར་མགོན་པོ་འོད་དཔག་མེད་ལས་ཀྱི་བདག་འབྲས་རེད་དེ་རང་ཉིད་ཀྱིས་ལོངས་སྤྱོད་ཡས་ཆ་ཤས་དེ་རང་ཉིད་ཀྱིས་བསག་དགོས་པས་ལས་མ་བྱས་པ་དང་འཕྲད་སྐྱོན་ནི་ཡོད་མ་རེད་པ།

ད་རང་གི་དམྱལ་བའི་རྣམ་སྨིན་གྱི་དམྱལ་བའི་ལྕགས་སྲེག་གི་ས་གཞི་ན་འཚེད་ཡས་ཀྱི་ལས་དེ་བསགས་ཚར་བ་ཡིན་ན་མི་མང་པོ་ཞིག་གིས་རོགས་པ་བྱས་ཡར་འཐེན་པ་ཡིན་ནའི་སྐོར་དེའི་ཐོག་ཡང་བྱུང་ཡོད་མ་རེད་པ། ལས་མ་བྱས་པ་དང་མི་འཕྲད་པ་དང་བྱས་པར་བ་ཟེར་འོ་དེ་ཉིད་གཉིས་བསམ་བློ་གཏོང་བ་ལ་ཡང་ནས་ཡང་དུ་བསམས་ནས་དེའི་འབྲས་བུ་དེ་ག་རེ་བྱེད་དགོས་རེད་ཟེར་ན་སྔོན་གྱི་སྡིག་པ་མི་དགེ་བའི་ལས་ལ་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་སྡོམ་བྱས་དང་སྔོན་གྱི་དགེ་བའི་ལས་ཆུང་ངུ་ཅིག་ཡིན་ན་རང་གིས་རྗེས་སུ་ཡི་རང་བྱས་ཅི་ནས་དགའ་བ་སྒོམ་ཡ། དེ་འདྲ་ཡིན་ན་དེ་ཉིད་གཉིས་ཀྱི་ལག་རྗེས་དེ་ཡིན་པ་རེད། ལ་དེ་བཞི་པོ་དེ་གལ་ཆེན་པོ་རེད་ལས་ངེས་པ་ལས་འཕེལ་ཆེ་བ་ལས་མ་བྱས་པ་དང་མི་འཕྲད་པ་ལས་བྱས་པ་ཆུད་མི་ཟ་བ་ཟེར་ཏེ་དེ་བཞི་པོ་དེ་དུས་དང་རྣམ་པ་ཀུན་ཏུ་ང་ཚོ་བསམ་བློ་གཏོང་ཡ་ཅིག་རེད་ད་ལས་ཀྱི་འཇུག་ལྡོག་ལ་ལས་དངོས་སུ་བཏགས་ཏེ་གོ་ལ་མི་དགེ་བཅུ་དང་དགེ་བ་བཅུ་ཟེར་གྱི་རེད། ལས་ཀྱི་ཆེ་ལོང་རགས་པའི་སྒོ་ནས་ནི་དེ་བྱས་ཏེ་གོ་ལ་ལུས་ཀྱི་མི་དགེ་བ་གསུམ་ངག་གི་མི་དགེ་བ་བཞི་ཡིད་ཀྱི་མི་དགེ་བ་གསུམ་ཟེར་ནས་དེའི་ཐོག་ནས་སྤང་བླང་གི་འཇུག་ལྡོག་བྱས་པ་ཡིན་ན། རགས་རིམ་ཙམ་གྱིས་དེ་ཙམ་གྱིས་འགྲིག་གི་ཡིན་པ་རེད་ད། ཐོག་མར་སྤང་བླང་བྱས།

ནས་འཁོར་བ་སྡུག་བསྔལ་ཟེར་མཁན་དེ་ད་ང་ཚོ་འཁོར་བ་སྤྱིའི་སྡུག་བསྔལ་དང་འཁོར་བ་སོ་སོ་གི་སྡུག་བསྔལ་ཟེར་ནས་དེ་འདྲ་མང་པོ་ཡོད་རེད་བ། འཁོར་བ་སོ་སོའི་སྡུག་བསྔལ་ཟེར་སོང་ན་ནི་ངན་སོང་གསུམ་གྱི་སྡུག་བསྔལ་ཡིན། དམྱལ་བ་ཅིག་ལ་ཚ་གྲང་གི་སྡུག་བསྔལ་ཡི་དྭགས་ལ་བཀྲེས་སྐོམ་གྱི་སྡུག་བསྔལ་དུད་འགྲོ་ལ་གཅིག་ལ་གཅིག་ཟ་བའི་སྡུག་བསྔལ་ནི་མི་ལ་སྐྱེ་རྒ་ན་འཆི་གི་སྡུག་བསྔལ། དེ་ནས་ལྷ་མ་ཡིན་ལ་དེ་ནས་ག་རེ་ཟེར་དགོས་ན་རྣམ་སྨིན་གྱི་སྒྲིབ་པ། རྣམ་སྨིན་གྱི་སྒྲིབ་པ་དང་ལྷ་དང་འཐབ་པའི་སྡུག་བསྔལ། ཕྲག་དོག་གི་སྡུག་བསྔལ་དེ་འདྲ་ཡོད་རེད་བ། ལྷ་ལ་ཡིན་ན་འཆི་འཕོ་ལྟུང་བའི་སྡུག་བསྔལ། ནི་འོག་མར་ལྷུང་བའི་སྡུག་བསྔལ།

མ་གཏོགས་ཡོད་མ་རེད། དེ་སྲིད་རྩེ་ཟེར་ན་མར་འགྲོ་ནས་དམྱལ་བ་མནར་མེད་ནང་མར་གྱིས་ལྷུང། ལྷུང་འགྲོ་དེ་ནི་ཁོ་ག་ལེར་ག་ཟེ་ཁ་རེད། ཡར་མཐོ་བ་ལ་མཐོ་ཚད་མེད་པ་དེ་འདྲ་ཞིག་འགྲོ་བ་རེད། མར་དམའ་བ་ལ་དམའ་ཚད་མེད་པ་དེ་ལྟ་བུ་ཞིག་ཟགས་འགྲོ་བ་རེད་བ། དེས་ན་ཁམས་གསུམ་འཁོར་བ་གང་དུ་གནས་ཀྱང་སྡུག་བསྔལ་གྱི་རང་བཞིན་ཡིན་པ་རྐྱང་རྐྱང་རེད། སྤྱི་ཡི་སྡུག་བསྔལ་ལ་ཆ་བཞག་བྱས་ཡིན་ན། ངེས་པ་མེད་པའི་ཉེས་པ། ངོམས་པ་མེད་པའི་ཉེས་པ། ལུས་ཡང་ནས་ཡང་དུ་དོར་བའི་ཉེས་པ། ཡང་ཡང་ཉིང་མཚམས་སྦྱོར་བའི་ཉེས་པ། ཡང་ཡང་མཐོ་དམན་དུ་གྱུར་བའི་ཉེས་པ། གྲོགས་མེད་པའི་ཉེས་པ་ཟེར་ནས་དེ་འདྲ་བའི་མང་པོ་ཞིག་རེད་འདུག་ཨང།

དེ་ལས། ཡིད་ཚིམ་པ་བྱས་སོང་ཟེར་ཡ་འདྲ་མོ་ཞིག་ཁྱོན་ནས་ཡོད་མ་རེད་ཆོག་ཤེས་མེད་པ་ཅིག་ཆགས་ཀྱི་འདུག་གཅིག་བྱུང་སོང་ན་གཉིས་གཉིས་བྱུང་སོང་ན་གསུམ་ཨོ་དེ་འདྲ་བྱེད་ཀྱི་ནི་ག་ཚོད་བྱུང་བ་ཡིན་ནའི། དེ་ལས་ཆེ་ཟེར་གྱི་དེ་ལས་ཆེ་དེ་ཁྱེད་ཀྱི། རྒྱལ་པོ་ལྷ་ཡི་འདོད་པ་གང་ཡིན་པ་མི་ཡི་འདོད་པ་བཟང་པོ་གང་ཡིན་པ་ཟེར་འདོད་པ་དེ་དག་མི་གཅིག་རྙེད་གྱུར་ཀྱང་དེས་ཀྱང་མི་ཆོག་དེས་ཀྱང་ཡང་འཚོལ་ལོ་ཟེར་ཡ་རེད་བ་དེས་ཀྱང་མི་ཆོག་དེས་ཀྱང་ཡང་འཚོལ་ལོ་ཟེར། ཨ་ཐོས་སུ་བྱས་པ་ཡིན་ཙང་ནི་ངོམས་པ་མེད་པའི་སྡུག་བསྔལ་རེད།

ཡང་ཡང་ཉིང་མཚམས་སྦྱར་བ་ཟེར་ཡ་དེ་མ་ཡི་ཐུག་མཐའ་རྒྱ་ཤུག་ཚི་གུ་ཙམ་ཟེར། རིལ་བུར་བགྲངས་ཀྱང་ས་ཡིས་ལང་མི་འགྱུར་ཟེར་དེ་འདྲ་ཞིག་དཔེར་ན་ང་རང་ཚོ། མ་ཡི་མ། དེ་ཡི་མ། དེ་ཡི་མ། དེ་ཡི་མ་ཟེར་ཡ་ཚོད་འདི་རྗེས་འདེད་ཀྱི་ཁང་ཞིག་སེམས་ཅན་ཐམས་ཅད་རང་ལ་ཕན་ཐོགས་ཟེར་གྱི་སྦྲེལ་བྱས་ནས་ཤིང་གི་ཚབ་ཚུལ་ལྟ་བུ་ཡིན་ཟེར་བཞི་བརྒྱ་པའི་འགྲེལ་པ་དེ་ན་དེ་གསུངས་འདུག་ཤིང་གི་ཚབ་ཚུལ་ལྟ་བུ། ཤིང་གི་ཚབ་ཚུལ་ལྟ་བུ་ཟེར་ཡ་དེ་ག་རེ་རེད་ཟེར་ན་ཤིང་གི་ལྕེ་གཅིག་ལས་གཅིག་གཅིག་ལས་གཅིག་ལས་གཅིག་ནི་ཐག་ཐག་ས་ཁྱེར་ནས་མེད་ཡ་གཅིག་ནི་གཅིག་ནང་ལ་གཅིག་པད་སྐྱ་ཐག་ནང་བཞིན་གཅིག་ནི

ཐོག་མ་དང་ཐ་མ་མེད་པ་སྟོང་པ་ཉིད་ཟེར་གསུངས་ཡོད་རེད། མཐའ་མེད་པ་ཡིན་ནའི་གསུངས་ཡོད་རེད། མཐའ་ཡོད་པ་ཡིན་ནའི་གསུངས་ཡོད་རེད། མཐའ་ཡོད་དུ་མེད་དེ་རང་གི་འཁོར་བ་དེ་མཐའ་ཡོད་པ་ཅིག་བྱས་པ་ཡིན་ན་ནི། རང་ལ་འཁོར་བ་ལ་མཐའ་ཡོད་པ་ཆགས་པ་རེད། སྤྱིར་བཏང་ནས་འཁོར་བ་ལ་ནི་མཐའ་ཡོད་པ་ཡིན་ནའི་རང་གི་སྐྱེ་བ་ལ་མཐའ་ཡོད་པ་ཅིག་མ་ཆགས་ན་ནི་རང་ལ་རང་གི་འཁོར་བ་ལ་མཐའ་ཡོད་མ་རེད། རང་གི་འཁོར་བ་ལ་དེ་ཙམ་ཞིག་ན་ནི་འཁོར་བ་ལས་ཐར་གྱི་རེད་དེའི་བར་དུ་འཁོར་བ་ལ་སྐྱེ་དགོས་རེད་དེ་ནས་བཟུང་སྟེ་འཁོར་བ་ལ་སྐྱེ་དགོས་མ་རེད་ཟེར་ཡ་གི་ནི་ང་རང་ཚོས་མཚན་གཞི་ངོས་བཟུང་བྱེད་རྒྱུ་ནི་ཡོད་མ་རེད་བ། ག་ཚོད་འཁོར་བ་ཡིན་ནའི་རྫོགས་རྒྱུ་མེད་པ་ཅིག་ནི་ཁོར་སྒྲོ་སྐུར་མ་ཐག་ད་ནི་ཁྱེད་རང་ལན་གྲངས་དེ་རྫོགས་པར་གདའ་ད་གྲངས་ག་ཚོད་ཚང་སོང་ཟེར་རྒྱུ་རྩ་བ་ནས་ཡོད་མ་རེད་བ། རང་གི་འཁོར་བའི་རྩ་བ་དེ་གཅོད་མ་ཐུབ་ཚེར་བཞག་པ་ད་གྲངས་ཀ་ཚང་ནས་རྫོགས་ཡ་ཁྱོན་ཡོད་མ་རེད་བ། ཨ་དེ་འདྲ་ཡིན་ཙང་ནི་ཡང།